བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་སྤྱི་ཟླ་བརྒྱད་པའི་ཚེས་བདུན་ཉིན་ལ་དྭགས་ཀྱི་རྒྱལ་ས་གླེར་རྟེན་གཞི་བྱས་པའི་ལམ་སྒྲོན་སློབ་གྲྭའི་ལྔ་བཅུའི་དུས་ཆེན་དང་དབྱར་ཆོས་ཆེན་མོ་ཐེངས་དགུ་པའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་སོང་བ་དང་ལྷག་པར་དུ་མགོན་པོ་གང་ཉིད་མཆོག་གིས་དེ་གའི་དགེ་སློབ་ཡོངས་ནས་ད་བར་རིགས་ལམ་སློབ་ཚན་སྦྱོང་སྤྱོད་སྤེལ་གསུམ་གནང་བར་བསྔགས་བརྗོད་དང་སླད་བསྐྱངས།

ཆོས་ཁས་མ་བླངས་ན་ཡི་གང་ལྟར་གཅིག་གི་སེམས་ཁམས་རིག་པའི་ཐོག་ནས་འདུག། སེམས་ཀྱི་ཞི་བདེ་སྒྲུབ་ཡག་དང། ཨནི། བྱམས་བརྩེའི་བློ་ལ་ཡ་ཐོག་ཏུ་དོ་སྣང་སླེབས་ཡག་ཅིག་གི་ཨོ་དེ་འདྲ་ཞིག་འདུག། ཁྱད་པར་དུ་མགོན་པོ་གང་ཉིད་མཆོག་གིས་ལམ་སྒྲོན་སློབ་གྲྭས་གཙོས་ཉེ་སྐོར་སློབ་གྲྭ་ཁག་མི་འདྲ་བ་བཅུ་ཡི་དགེ་ལས་སློབ་མ་དང་དེ་བཞིན་མང་ཚོགས་སྟོང་ཕྲག་ཁ་ཤས་ལ་མགོན་པོ་གང་ཉིད་མཆོག་གི་སྐུ་ཚེ་ཧྲིལ་པོའི་ཐུགས་མྱོང་དངོས་ཀྱི་སྐོར་ལ་བཀའ་སྩལ་བ་དང་སྦྲགས། ནང་པ་སངས་རྒྱས་པའི་ཆོས་ཀྱིས་རང་གི་སེམས་ཀྱི་ཞི་བདེ་དང་གཞན་ལ་ཕན་རླབས་ཆེན་པོ་བསྒྲུབ་ཐུབ་པའི་ཁྱད་པར་ཡོད་པ་ཐུགས་བརྩེ་བ་ཆེན་པོས་ལམ་སྟོན་མཛད་ཡོད། ངའི་མི་ཚེ་འདིའི་ནང་ལ། རྐྱེན་ངན་མང་པོ་ཞིག་འཕྲད་ཡོང་བ་རེད། དེ་འདྲའི་དཀྱིལ་ལ་དུས་ཚོད་དཀའ་ངལ་མང་པོ་འཕྲད་པའི་ཁ་ཐུག་ལ་ཡང་སེམས་ལ་ཞུམ་པ་མ་ཡོང་ཡ། གཅིག་ང་ཚོར་དཀའ་ངལ་བཟོ་མཁན་ཚོ་ལ་ཡང་མཐའ་གཅིག་ཏུ་བརྩེ་བའི་བསམ་པ་མ་གཏོགས་ཁོང་ཁྲོའི་བློ་མ་ཡོང་ཡ། དེ་འདྲའི་གཅིག་གི་ཐོག་ནས་གང་ལྟ་ད་ལོ་དགུ་བཅུ་སོང་བ་ཙམ་གཅིག་གི་རིང་ལ་ཡར་དངོས་གནས་དྲང་གནས་ཀྱི་སངས་རྒྱས་པའི་ཆོས་དེ་གིས་དཔེ་སེམས་ཀྱི་ཞི་བདེ་མ་བརླག་ཡ་གཅིག་དང་སེམས་ཤུགས་མ་ཉམས་ཡ་གཅིག།

དུ་བསྡད་པ་རེད། ལམ་སྒྲོན་དགེ་རྩ་ཚོགས་པའི་ཚོགས་གཙོ་སྐུ་ཞབས་ཕུན་ཚོགས་དབང་ཕྱུག་ལགས་དང། ལམ་སྒྲོན་སློབ་གྲྭའི་སློབ་སྤྱི་བསྟན་འཛིན་ཟླ་བ་ལགས་གཉིས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ཤེས་ཡོན་བསྟི་གནས་ཁང་དེ་གར་ཆིབས་བསྒྱུར་ཐེངས་བདུན་བཀའ་དྲིན་བསྐྱངས་པར་ཐུགས་རྗེ་ཆེ་ཞུ་དང། དེ་ག་སློབ་གྲྭའི་འཛིན་སྐྱོང་དང་དགེ་ལས་ཚང་མས་མགོན་པོ་གང་ཉིད་མཆོག་གི་དགོངས་གཞི་དང་བཀའ་སློབ་ལམ་སྟོན་ཁག་གི་ཐོག་ལ་གང་ཐུབ་འབད་བརྩོན་ཞུ་མུས་ཡིན་པ་དང་བསླབ་གྲྭ་དེ་ནས་ཐོན་པའི་སློབ་མ་རྣམས་རང་ཡུལ་དང་འཛམ་གླིང་སྡིངས་ཆ་འདྲ་མིན་ཐོག་ལ་ཞབས་ཏོག་གང་ཐུབ་ཞུ་མུས་ཡིན་པ་ལྷ་སྙན་སྒྲོན་འབུལ་ཞུས་གནང་སོང། སློབ་གྲྭ་བོ་དེ་རིང་སློབ་ཕྲུག་སྟོང་ཕྲག་དང་ལྡན་ཏེ་འཛམ་གླིང་རྒྱལ་ཁབ་དང་རྒྱལ་ཁག་ཡང་རང་ཡུལ་ལ་ཞབས་ཏོག་ཞུ་མཁན་ནི་དཔོན་པོ་མཁས་པ་ཌོག་ཊར་ཨིན་ཇི་ནི་ཡར་དམག་མི་དཔོན་པོ་དགེ་རྒན་མཁས་པ་དཀར་པོ་སྦྲག།
འདི་ལོ་དབྱར་ཆོས་ཆེན་མོ་ཐེངས་དགུ་པའི་ཐོག་ལ་ལ་དྭགས་ནང་གི་བསླབ་གྲྭ་ཁག་མི་འདྲ་བ་བཅུ་ནས་སློབ་ཕྲུག་བཞི་བརྒྱ་ཙམ་མཉམ་ཞུགས་གནང་གི་འདུག།
རྒྱལ་བའི་བྱིན་རླབས་འབུལ་ཁོང་ལ་ཁོ་རང་མཁྱེན་ཅི། ང་ཡི་སྤྱིའི་ཏང་སྲིད་ནོག་ཏུའོ་ཁོ་རང་མཁྱེན་ཅི་ཞིག་ཏང་ཡིན་བསམ་ཚོད་ཡ་ལེ།
ལམ་སྒྲོན་སློབ་གྲྭའི་འཛིན་རིམ་དགུ་པའི་སློབ་མ་བསྟན་འཛིན་འོད་ཟེར་ལགས་ནི། རྒྱུན་ལྡན་ནས་རིགས་ལམ་ལ་དགའ་སྣང་ཆེན་པོ་ཡོད་མཁན་ཞིག་རེད་འདུག་པ་དང། ཁོང་དང་ཁོང་གི་འཛིན་གྲོགས་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་རྟགས་གསལ་སྤྱན་འབུལ་ཞུ་ཆེད་དུ་འདས་པའི་ཉིན་ཤས་ནས་གྲ་སྒྲིག་དམིགས་བསལ་ཞུས་ཡོད་འདུག།

སློབ་མ་བསྟན་འཛིན་འོད་གསལ་ལགས་ཀྱི་ཨ་མ་ཀུན་བཟང་དབང་མོ་ལགས་ནི་ལིང་ཤེད་ས་ཁུལ་དུ་སྔོན་འགྲོའི་དགེ་རྒན་ཞིག་རེད་འདུག་པ་དང། ཁོང་ཡང་རང་གི་བུ་མོ་ནང་བཞིན་རིགས་ལམ་ལ་ཧ་ཅང་གི་གལ་གནད་ཅིག་ཏུ་ངོས་འཛིན་གྱིས་ག་དུས་ཡིན་ཡང་རང་གི་བུ་མོ་རིགས་ལམ་སྦྱོང་རྒྱུར་རྒྱབ་སྐྱོར་ཆེན་པོ་གནང་གི་འདུག། ཙམ་ཞིག་ཡོད་སྣང། དེ་ནི་ང་དང་ནའི་སེམས་པའི་ཁ་དེ་ནི་ང་དང་བསམ་པ་དང་མ་ཤེས་ན་དེ་ནི།
ཁོང་གི་གསུང་ཡ་ལ། ང་ཚོར་ཕྱིའི་སློབ་སྦྱོང་ག་ཚད་ཐོབ་རུང་ནང་གི་བསམ་བློ་བཏང་སྟངས་དེ་མ་ཤེས་ན། ཡོན་ཏན་ཐོབ་པའི་ཕན་ཐོགས་མི་འདུག་ཅེས་དང། ལམ་སྒྲོན་སློབ་གྲྭས་དགུན་ཁའི་གུང་གསེང་སྐབས་སློབ་མ་ཁག་ཅིག་རྒྱ་གར་ལྷོ་ཕྱོགས་གདན་ས་གྲྭ་ཚང་དུ་རིགས་ལམ་སློབ་སྦྱོང་དུ་ཁྲིད་གནང་གི་འདུག་པ་དེ་དགེ་མཚན་ཆེན་པོ་འདུག་པས་དགེ་ལས་ཚང་མར་ཐུགས་རྗེ་ཆེ་གསུངས་གནང་གི་འདུག། ཁྱེད་རྣམས་སུ་དེ་ཡ་ལི་ཁྲུའུ་དམའ་གསུམ་བཅུ་བཞི་གི་དེ་ནས་ཁོང་གི་རེ་ན་ལྷོ་ཕྱོགས་ག་སློབ་སྦྱོང་བ་ཁྱེད་ཡ་ལི་དེ་ནས་མ important ཡིན་ནོ་ཧ་ལ་ཡུའུ་ཁག་ཅན་ཡིན་ནོ། གཞི་རྩའི་ལ་དྭགས་ཀྱི་རྒྱལ་ས་གླེར་རྟེན་གཞི་བྱས་པའི་ལམ་སྒྲོན་སློབ་གྲྭ་དེ་བཙུགས་ནས་འདི་ལོ་ལོ་ལྔ་བཅུ་འཁོར་གྱི་འདུག་པ་དང་སློབ་གྲྭ་དེ་གའི་ནང་དུ་སྔོན་འགྲོ་ནས་འཛིན་རིམ་བཅུ་གཉིས་བར་འདུག་པ་དང་བསླབ་གྲྭ་དེའི་ཁྱབ་ཁོངས་སུ་ཡན་ལག་བསླབ་གྲྭ་ཁག་མི་འདྲ་བ་ལྔ་དྲུག་ཙམ་ཡོད་པ་དེ་དག་ནང་སློབ་མ་ཆིག་ཁྲི་བརྒལ་བ་ཡོད་པ་རེད་འདུག་ལ་དྭགས་ནས་ཨ་རིའི་རླུང་འཕྲིན་ཁང་གི་ཆེད་མངགས་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན།